རེས་གཟའ་པ་སངས་ཉིན་གྱི་ལས་རིམ་ཁག། ངེད་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། ཨ་མེ་རི་ཀའི་གྲོས་ཚོགས་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་དུ། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བར་དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གསར་འགྱུར་ཁག་དང། མཇུག་མཐར། བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གི་ཐུགས་ཡོན་ཞུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་དུ། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི། ཁྲིམས་འཆར་ཨང་ལྔ་གསུམ་གསུམ་ལ་རྒྱབ་སྐྱོར་གནང་བར། དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཉེ་ཆར་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཉི་ཤུའི་བར་འདི་གའི་ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་དུ་འཚམས་འདྲིར་གནང་སྐབས། གྲོས་ཚོགས་གོང་འོག་གི་འཐུས་མི་མང་པོ་དང་མཇལ་འཕྲད་གནང་སྟེ། བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་རྒྱབ་སྐྱོར་འཚོལ་ཐབས་གནང་བ་མ་ཟད། ཁོང་ངོས་ནས་ཨ་མེ་རི་ཀའི་གྲོས་ཚོགས་ཀྱིས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་ལ་བཀའ་ཁྲོལ་རྒྱབ་སྐྱོར་ཐོབ་པའི་ཐུགས་རེ་ཆེན་པོ་གནང་ཡོད་པའི་སྐོར་གསུངས་ཡོད་པ་རེད། སྲིད་སྐྱོང་མཆོག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་ཀྱིན་པ་དེ་ནི་ལོ་རྒྱུས་ཀྱི་བདེན་དཔང་རྫུན་བཟོ་བྱས་པ་ཞིག་ཡིན་ཞིང། ང་ཚོ་བོད་མི་རྣམས་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ཏུ་དཀའ་སྡུག་ཚད་མེད་མྱོང་བཞིན་ཡོད། དེར་བརྟེན་ང་ཚོས་དུས་རྟག་ཏུ་འཚེ་བ་མེད་པ་དང་ཞི་བའི་གྲོས་མོལ་གྱི་ལམ་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་འབད་བརྩོན་བྱེད་བཞིན་ཡོད་ཅེས་དང། སྲིད་སྐྱོང་མཆོག་གིས་ཐེངས་འདིར་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་དུ་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་དེ་ཡིས་ཨ་མེ་རི་ཀའི་ཕྱོགས་ནས་ནམ་རྒྱུན་བོད་རྒྱའི་གྲོས་མོལ་ཡོང་ཐབས་ལ་སྐུལ་འདེད་ཤུགས་ཆེན་གཏོང་བཞིན་ཡོད་པ་མ་ཟད་བོད་ནང་གི་བོད་མི་ཚོའི་འབོད་སྒྲ་མཚོན་ཐུབ་ཀྱི་ཡོད་ཅེས་གསུངས་ཡོད་པ་རེད། ད་དུང་ཁོང་གིས་ཁྲིམས་འཆར་དེ་ཡིས་བོད་མིའི་རྩ་དོན་ལ་ཕན་ཐོགས་པ་མ་ཟད་རྒྱལ་སྤྱིའི་ཁྱོན་ཡོངས་ཀྱི་དམངས་གཙོ་དང། གྲོས་མོལ། ཞི་བདེའི་དམིགས་ཡུལ་བཅས་ལ་རྒྱལ་ཁ་ཡིན་པར་བརྟེན། ང་ཚོའི་ངོས་ནས་ཁྲིམས་འཆར་དེ་ནི། ཨ་མེ་རི་ཀའི་གྲོས་ཚོགས་གོང་འོག་གཉིས་ནས་རྒྱབ་སྐྱོར་ཐོབ་རྒྱུ་དང། ཨ་རིའི་སྲིད་འཛིན་མཆོག་ནས་ཁྲིམས་སུ་གཏན་འབེབས་ཡོང་ཐབས་སུ། མཚན་རྟགས་བསྐྱོན་རྒྱུའི་ཡིད་ཆེས་བརྟན་པོ་ཡོད་ཅེས་གསུངས་པ་རེད། སྤྱི་ཟླ་བཅུ་གཅིག་པའི་ཚེས་ཉེར་དགུའི་ཉིན། ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར། ཨང་ལྔ་གསུམ་གསུམ་ཞེས་པ་བསྐྱར་བཅོས་གནང་བ་ངོ་སྤྲོད་གནང་བའི་སྐབས་སུ། ཚོགས་ཆུང་གིས་རྒྱབ་སྐྱོར་གནང་བ་དང་ཆབས་ཅིག་རྒྱབ་གཉེར་གནང་ཡོད་ཅིང། ཁྲིམས་འཆར་དེའི་ནང་རྒྱ་ནག་གིས་བོད་ནི་ལོ་རྒྱུས་ཐོག་རྒྱ་ནག་གི་ཆ་ཤས་ཡིན་ཚུལ་བཤད་བཞིན་པ་དེ་བདེན་པ་མིན་པ་དང། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང། གོང་ས་ཏཱ་ལའི་བླ་མ་མཆོག་གིས་དབུ་ཁྲིད་པའི་སྒྲིག་འཛུགས་ལ་ལོག་འགྲེལ་བྱེད་བཞིན་པར་ཨ་མེ་རི་ཀའི་གཞུང་གིས་ཁ་གཏད་གདོང་ལེན་བྱ་རྒྱུ་ཡིན་པ་སོགས་འཁོད་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་ཀྱི་རྒྱལ་ཁབ་ཨོས་ཀྲི་ལི་ཡའི་རྒྱལ་ས་བྷི་ཡེན་ན་ནང་འཚམས་གཟིགས་སུ་ཕེབས་ཏེ། ཕྱི་ཚེས་ཉེར་དགུ་ཉིན་གྱི་སྔ་དྲོར། ཨོས་ཀྲི་ལི་ཡའི་རྒྱལ་ཡོངས་གསར་ཁང་ལ་སོགས་པའི་གསར་འགྱུར་བརྒྱུད་ལམ་ཁག་གསུམ་གྱིས་བཅར་འདྲི་དང་ལེན་གནང་ཡོད་པ་དང། ཉིན་རྒྱབ་བོད་སྐྱོབ་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་གཙོ་ཟུར་པ་དང་ཚོགས་མི་རྣམས་ལ་མཇལ་འཕྲད་གནང་བ་དང། དེ་རྗེས་བོད་རིགས་ཚོགས་པའི་རྒྱུན་ལས་དང་ལྷན་དུ་མཇལ་འཛོམས་དང། དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་གཞོན་སྐྱེས་ཚོགས་མི་དང་ཟུར་དུ་མཇལ་འཛོམས་གནང་བའི་རྗེས་སུ་ཕྱི་དྲོ་བོད་མི་མང་ཚོགས་ལ་གསུང་བཤད་གནང་ཡོད་པ་རེད་ལ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་བ་བསྟན་འཛིན་ལགས་ཀྱིས་གནས་ཚུལ་དེའི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་པར་ལ། འདི་འདྲ་ལ་དམིགས་བསལ་ང་ཚོ V-TAG Member ལ V-TAG Member ལ་དུས་སུ་ཐོན་ནས་ང་ཚོས་ད་ལྟ་ཆ་ཤས་ད་ལྟ་ད་ལྟ་བར་དུ་ག་ག་རེ་བྱས་རེད། སྲིད་སྐྱོང་གིས་ང་ཚོ་ལ་ལམ་ཁ་སྟོན་བྱས་སོ next step ག་རེ་ག་རེ་བྱས་ཡོད་རེད་མེད། དེའི་རྗེས་ལ Question and Answer Forum བྱེད་ཐུབ་སོང། དེའི་ནང་ལ་ཡང་སྲིད་སྐྱོང་ཡང། དམིགས་བསལ་གཞོན་སྐྱེས་འདི་ཚོ་ལ་བཀའ་སློབ་ཕེབས་སོང། འོན་ཏེ། བོད་ཀྱི་ལོ་རྒྱུས་དང། ཨ་ནི། བོད་ཀྱི་ཁོར་ཡུག་དང་དེ་ཚང་མ་བཤད་སོང། Tibet Environment སྐོར་ལ་ཡང། ཆ་ཚང་བཤད་སོང། བོད་དེ་སྔོན་མ་ནས་རང་བཙན་ལུང་པ་ཞིག་རེད། ཡིན་ནའི་ད་ལྟ Policy དེ་དབུ་མའི་ལམ་ཡིན་ལབ་ནས་འདི་ཚང་མ་བཤད་སོང་ནས། སྲིད་སྐྱོང་མཆོག་གིས་བོད་མི་མང་ཚོགས་ལ་གསུང་བཤད་གནང་བའི་ནང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་སུ་དྲན་པ་དང། བཀའ་དྲིན་བསམ་ཤེས་ཐུབ་པའི་ཐོག་ནས། གོང་ས་མཆོག་གི་བཀའ་དགོངས་བསྒྲུབ་དགོས་པ་དང། བཀའ་ཤག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཕྱག་ལས་གནང་བཞིན་ཡོད་པའི་སྐོར་དང། དེ་བཞིན་བོད་ནང་གི་ཛ་དྲག་གི་གནས་སྟངས་དང། བོད་ཀྱི་རྒྱལ་རབས་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་གནང་སྟེ། བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་གནད་དོན་སྐོར་ལ་ཤེས་རྟོགས་ཐུབ་པ་བྱས་ཏེ། རྒྱལ་ཁབ་གཞན་གྱི་མི་མང་ལ་འགྲེལ་བརྗོད་གནང་རྒྱུ་དེ་གལ་ཆེན་པོ་ཡིན་པ་དང། བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་བཅས་ཀྱི་གལ་ཆེན་རང་བཞིན་དང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་སྒྲོམ་གཞི་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་དོན་ཞུ་གཏུག་གི་ལས་འགུལ་ནང་བོད་མི་གཞོན་སྐྱེས་རྣམས་ནས་མཉམ་ཞུགས་གནང་རྒྱུ་དེ་གལ་ཆེ་བ་དང་གཞན་ཡང་བོད་མིའི་མི་འབོར་དང་བོད་ནས་གསར་དུ་ཕེབས་མཁན་ཉུང་དུ་འགྲོ་བཞིན་པའི་སྐོར་སོགས་གསུངས་ཡོད་པ་རེད་ལ་སྲིད་སྐྱོང་མཆོག་གིས་ཨོས་ཀྲི་ལི་ཡའི་རྒྱལ་ས་བྷི་ཡེ་ན་ནང་འཚམས་གཟིགས་གྲུབ་སྟེ་ཕྱི་ཚེས་སུམ་ཅུའི་ཉིན་གུང་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་འཚམས་གཟིགས་དུ་ཕེབས་ཡོད་པ་རེད་ལ།

བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ལ་རྒྱ་ནག་གཞུང་གིས་ངོས་འཛིན་ཆོག་མཆན་ཐོབ་དགོས་པ་དང། རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ཡང་བསྐོ་བཞག་བྱ་འདོད་པའི་རྣམ་འགྱུར་བསྟན་པ་དེ་ནི་དེ་བས་ཀྱང་སེམས་ཁྲལ་བྱ་གཞི་ཞིག་ཏུ་ཆགས་ཡོད་ལ། ད་དུང་རྒྱ་ནག་གཞུང་གིས་བོད་ནང་དུ་བྱིས་པ་རྣམས་ཆོས་ལུགས་བྱེད་སྒོ་ཁག་ཏུ་ཞུགས་རྒྱུར་བཀག་སྡོམ་བྱེད་བཞིན་པ་དང། གོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་པར་སྒྲིག་བཤམ་བྱེད་མི་ཆོག་པ་སོགས་ཀྱི་བཀག་སྡོམ་བྱེད་བཞིན་པ་སོགས་འགྲེལ་བཤད་གནང་བ་དང་ཆབས་ཅིག་ང་ཚོས་མུ་མཐུད་ནས་རྒྱ་ནག་གཞུང་གི་མཐོ་རིམ་དཔོན་རིགས་ལ་གནད་དོན་འདི་དག་གི་སྐོར་ལ་སྐུལ་འདེད་དང་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཚབ་དང་ལྷན་དུ་བོད་རྒྱའི་བར་གྱི་གྲོས་མོལ་བསྐྱར་གསོ་བྱ་རྒྱུར་ནན་སྐུལ་བྱ་རྒྱུ་ཡིན་པའི་སྐོར་གསུངས་པ་རེད། བོད་དོན་དམིགས་བསལ་འབྲེལ་མཐུད་པས་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དད་རང་དབང་ལ་ཚོད་འཛིན་བྱེད་བཞིན་པའི་སྐོར་གསུངས་ཤིང། ཞི་བདེའི་ངོ་བོ་མཚོན་པའི་བོད་མིའི་ནང་ཆོས་ལ་རྒྱ་ནག་དམར་ཤོག་ཚོགས་པས་འཇིགས་སྣང་དང་ཉེན་འཚབ་ཆེན་པོར་ངོས་འཛིན་བྱས་ཏེ་སྟངས་འཛིན་ནན་མོ་བྱེད་ཀྱི་ཡོད་ཅིང། བོད་མིའི་ཆོས་དད་རྒྱ་ནག་ཅན་དུ་བསྒྱུར་བཞིན་པའི་སྐྱོན་བརྗོད་གནང་བ་དང། ཨ་མེ་རི་ཁའི་གཞུང་གིས་བོད་དོན་ལ་རྒྱབ་སྐྱོར་བྱེད་རྒྱུར་འགྱུར་བ་མེད་པ་དང། དེའི་སྒྲུབ་བྱེད་དུ་ཉེ་སྔོན་བོད་ནང་དུ་གཏན་འཇགས་སློབ་གྲྭ་བཙུགས་ནས་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་པའི་སྐོར་ལ་སྐྱོན་བརྗོད་དང། འབྲེལ་ཡོད་རྒྱ་ནག་དཔོན་རིགས་ལ་ཆད་པ་འགེལ་རྒྱུའི་ཐག་གཅོད་བྱས་པ་སོགས་ལུང་འདྲེན་བྱས་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ། ཁི་སིན་ཇར་ལགས་ཕྱི་ཚེས་ཉེར་དགུའི་ཉིན་འདས་གྲོངས་སུ་སོང་ཡོད་པའི་སྐོར། རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང།
ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་ཧེན་རི་ཁི་སིན་ཇར་ལགས་ཁ་སང་ཕྱི་ཚེས་ཉེར་དགུ་ཉིན་ཁོ་ནེ་ཊི་ཁཊ་མངའ་སྡེའི་ནང་རང་ཁྱིམ་དུ་འདས་གྲོངས་བྱས་འདུག་ལ་ལོ་བརྒྱ་ཐམ་པ་རེད་འདུག།

ཁི་སིན་ཇར་ལགས་ནི་རྒྱ་ནག་གི་གཙོ་འཛིན་མའོ་ཙེ་ཏུང་ནས་ཞི་ཅིན་ཕིང་བར་གྱི་འགོ་ཁྲིད་ཚང་མར་ཐད་ཀར་འབྲེལ་འདྲིས་ཡོད་མཁན་ཞིག་ཡིན་ཞིང་འདས་པའི་དུས་རབས་ཕྱེད་ཀའི་རིང་རྒྱ་ནག་གི་འགོ་ཁྲིད་རིམ་པས་ཐོག་མཐའ་བར་གསུམ་དུ་ཁི་སིན་ཇར་ནི་རྒྱ་ནག་མི་དམངས་ཀྱི་གྲོགས་པོ་རྙིང་པ་ཡིན་ཞེས་འབོད་བཞིན་པ་མ་ཟད་ཆེ་བསྟོད་དང་ཆེས་མཐོའི་གདེང་འཇོག་བྱེད་ཡུལ་ཞིག་ཡིན་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་ཀྱིས་ཁི་སིན་ཇར་ལགས་ནི་ཨ་མི་རི་ཀའི་ཕྱི་སྲིད་ཐོག་ནས་ཨ་རི་དང་རྒྱ་ནག་གི་ཕྱི་འབྲེལ་ཐོག་གནད་འགག་ཆེ་ཤོས་ཀྱི་མི་སྣ་ཞིག་ཆགས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་སོང། ཨ་མི་རི་ཀའི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཧེན་རི་ཁི་སིན་ཇར་ཁོང་ཨ་རི་གི་ཕྱི་སྲིད་ཐོག་ནས་གནད་འགག་ཆེ་ཤོས་དེ་ཨ་རི་དང་རྒྱ་ནག་གི་འབྲེལ་བ་གི་དོན་དག་ལ་ཅིག་བྱུང་དར་ད་ང་ཚོའི་ངོས་ཕྱོགས་ནས་ཅིག་དོ་སྣང་བྱས་ཅིག་དེ་འདི་གང་ཞུས་པས་ན་རྒྱ་ནག་དམར་ཤོག་རྒྱལ་ཁབ་ལ་ཨ་མི་རི་ཀ་མཉམ་དུ་གཞུང་འབྲེལ་འབྲེལ་བ་འགོ་བཙུགས་མཁན་དེ་ད་སྐུ་ཞབས་ཁི་སིན་ཇར་ཁོང་གི་སྐབས་དེ་ཆགས་དེ་རེད་དེའི་ནང་ནས་ཁོང་རྒྱ་ནག་གི་ངོས་ཕྱོགས་གི་ཡང་ལངས་ཕྱོགས་རེད་རྒྱ་ནག་གི་དགོས་དོན་ཐོག་ལ་ཅིག་རྒྱབ་སྐྱོར་ཞུ་མཁན་གཙོ་བོ་ཅིག་ཨ་མི་རི་ཀ་ནང་ལ་ཡིན་པ་དེ་ད་ཚང་མས་ངོས་འཛིན་བྱེད་ཀྱི་ཡོད་རེད། ཡང་བུ་ཆུང་ཚེ་རིང་ལགས་ཀྱིས

རྩིས་ངན་ལྟ་བུ་ཅིག་བྱས་ཡོད་པར་གང་ཞུས་པས་ན་ཁོང་གིས་དེ་སྔ་ཡིན་པ་ཡིན་ན་གནད་དོན་འདི་འདྲའི་ཐོག་ལ་ཅིག་ཁོང་གིས་ཅིག་འབྲེལ་བ་ཞུ་ཡ་དེ་ཆགས་བསྡད་པ་འདི་རེད། འདས་པོ Henry Alfred Kissinger ལགས་ནི་གཅིག་དགུ་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་བའི་ཚེས་ཉེར་བདུན་ཉིན་འཇར་མ་ནི་གི་གྲོང་ཁྱེར Fürth རུ Jewish ཁྱིམ་ཚང་ཞིག་ཏུ་འཁྲུངས་པ་དང་གཅིག་དགུ་སུམ་ཅུ་སོ་བརྒྱད་ལོར་ནང་མི་དང་ལྷན་དུ་ཨ་རིར་གཞིས་སྤོར་བྱས་རྗེས་གཅིག་དགུ་བཞི་བཅུ་ཞེ་གསུམ་ལོར་ཨ་རིའི་མི་སེར་ཆགས་ཡོད་འདུག། ཁེ་སིན་འཇར་ལགས་ཀྱིས་ཨ་རིའི་ཕྱི་སྲིད་དྲུང་ཆེ་དང་རྒྱལ་སྲུང་སློབ་སྟོན་པའི་འགན་འཁུར་བའི་དུས་སྐབས་སུ་རྒྱ་ནག་དང་ལྷན་དུ་ཐོག་མར་ཕྱི་འབྲེལ་བཙུགས་པའི་བརྒྱུད་རིམ་ཁྲོད་ཨ་རིའི་གསང་བའི་ལས་ཁུངས་ཀྱིས་བོད་པའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལས་དོན་ལ་རོགས་རམ་བྱེད་མཚམས་བཞག་པའི་རྐྱེན་གྱིས་བོད་རང་བཙན་འཐབ་རྩོད་ལ་དོ་ཕོག་ཤུགས་ཆེར་བཏང་བར་བོད་མིའི་ཕྱོགས་ནས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་བོད་གཅིག་པུ་མིན་པར་ཐའེ་ཝན་མཉམ་འབྲེལ་རྒྱལ་ཚོགས་ནས་ཕྱིར་ཕུད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཁོངས་སུ་བཅུག་པ་སོགས་བྱུང་ཡོད་འདུག།
རྒྱ་ཆེ་བའི་གསན་མཁན་དམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གི་ཐུགས་ཡིན། སུ་ནི་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་དོན། འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས། གྷུ་ཝ་ཧ་ཊིར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་གོ་སྒྲིག་གནང་ཡོད་པ་རེད། ཚོགས་འདུ་དེའི་དམིགས་ཡུལ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་འབྲེལ་ལམ་གོང་འཕེལ་གཏོང་རྒྱུ་དང། རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་དང་བསྡུམས་པའི་འཆར་གཞི་རྣམས་ལག་བསྟར་གནང་ཕྱོགས་ལ་བཀའ་བསྡུར་གནང་ཡོད་པ་རེད། ཚོགས་འདུའི་ཐོག་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང། སྤྱི་འཐུས་རྒྱལ་གདོང་ཕུར་བུ་རྡོ་རྗེ་ལགས་རྣམས་ནས་ཁུལ་དེར་གཞུང་འབྲེལ་ཕྱོགས་བསྐྱོད་དང་བསྟུན་ནས་ཚོགས་མིར་ལྷན་ཞུགས་ཀྱིས་བོད་མིའི་སྒྲིག་འཛུགས་ངོ་སྤྲོད་དང་དབུ་མའི་ལམ་གྱི་སྲིད་ཇུས། བོད་ནང་གི་ཛ་དྲག་གི་གནས་སྟངས་སོགས་ཀྱི་སྐོར་འགྲེལ་བརྗོད་གནང་ཡོད་པ་མ་ཟད། རྒྱ་གར་གཞུང་དང་བོད་དོན་རྒྱབ་སྐྱོར་ཚོགས་པས། ད་ལྟའི་བར་བོད་དོན་ལ་རྒྱབ་སྐྱོར་གཡོ་བ་མེད་པ་གནང་བར་བཀའ་དྲིན་རྗེས་དྲན་ཞུ་བ་དང་ཆབས་ཅིག་མ་འོངས་པར་མུ་མཐུད་དེ་རྒྱབ་སྐྱོར་གནང་རྒྱུའི་རེ་སྐུལ་ཞུས་ཡོད་པ་རེད། འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་ལས་བྱེད་བཀྲ་ཤིས་བདེ་སྐྱིད་ལགས་ནས། སྐུ་མགྲོན་དང་ཚོགས་བཅར་བ་རྣམས་ལ་དགའ་བསུ་དང། ཚོགས་འདུའི་དམིགས་ཡུལ་ངོ་སྤྲོད། འཕགས་བོད་གཉིས་ཀྱི་ལོ་རྒྱུས་རང་བཞིན་ལྡན་པའི་འབྲེལ་ལམ་སྐོར། བོད་ནི་ལོ་རྒྱུས་སུ་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པའི་དངོས་ཡོད་ཀྱི་གནས་ཚུལ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས། བོད་དེ་རྒྱ་གར་ལ་ཇི་ལྟར་གལ་ཆེ་ཚུལ་སོགས་ཀྱི་སྐོར་བརྙན་རིས་དང་སྦྲགས་ནས་གཏམ་བཤད་གནང་ཡོད་པ་རེད། དེ་བཞིན་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུའི་སྐབས་བདུན་པའི་ལས་འཆར་དང་གྲོས་ཆོད་རྣམས་སྒྲོག་སྦྱང་གནང་བ་མ་ཟད། སློབ་གྲྭ་དང་མཐོ་སློབ་ཁག་ཏུ་བོད་དོན་ཞུ་སྐུལ་གྱི་ལས་འགུལ་ཤུགས་ཆེར་སྤེལ་རྒྱུའི་ཐད་གྲོས་བསྡུར་ལྷུག་པོ་གནང་ཡོད་པ་རེད། སྐབས་དེར་བགྲོ་གླེང་ཐོག་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་ཐེངས་བདུན་པའི་ལག་བསྟར་འཆར་གཞི་དང་སྟབས་བསྟུན་གྱིས་འདས་མ་ད་གསུམ་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་འཆར་ལ་བསྐྱར་ཞིབ་དང་བགྲོ་གླེང་གནང་ཡོད་པ་རེད། བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ནས་ཀྱང་རྒྱ་གར་གཙོ་བྱས་པའི་འཛམ་གླིང་ཁྱོན་ཡོངས་ལ་བོད་དོན་འཐབ་རྩོད་གོང་མཐོར་གཏོང་རྒྱུའི་བསམ་ཚུལ་བརྗེ་ལེན་གནང་ཡོད་པ་རེད། Guwahati བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་འཕགས་བོད་འབྲེལ་མཐུད་ལས་ཁུངས་ནས་གོ་སྒྲིག་བྱས་པའི་ཚོགས་འདུ་དེ་དང་འབྲེལ་ནས་སོ་སོའི་ཉམས་མྱོང་བརྗེ་ལེན་གནང་ཡོད་པ་རེད། ཐེངས་འདིའི་ཚོགས་འདུའི་ཐོག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་དང་གཞན་བོད་དོན་རྒྱབ་སྐྱོར་བ་ཁག་ཅིག་བཅས་ཁྱོན་བསྡོམས་པས་མི་གྲངས་བཅུ་མཉམ་ཞུགས་གནང་ཡོད་པ་རེད། སྦང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ་ཐེངས་དང་པོའི་འབུམ་རམས་པ་བསླབ་པ་མཐར་སོན་པ་བདུན་བྱུང་བ་རྣམས་ལ་བསླབ་པ་མཐར་སོན་བྱུང་བའི་ལག་འཁྱེར་དང་རྟེན་འབྲེལ་མཛད་སྒོ་འཚོགས་པ་རེད། བོད་མིའི་སྤྱི་ཚོགས་ནང་ཤེས་ཡོན་དང་འབྲེལ་ཞབས་ཕྱི་སྒྲུབ་མཁན་སྐྱ་སེར་བདུན་ནས་རྒྱ་གར་ལྷོ་ཕྱོགས་སྦང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་ནང་དུ་ཐེངས་དང་པོར་དེང་དུས་དང་མཐུན་པའི་འབུམ་རམས་པ་ལོ་བཞིའི་རིང་སློབ་གཉེར་གྱི་ལས་འཆར་ཁག་ཡོངས་སུ་གྲུབ་སྟེ། སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་ཉིན་སྦང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ། སྦང་ལོར་གཙུག་ལག་སློབ་གཉེར་ཁང་གི་རྒྱུགས་ཞིབ་རིག་དྲུང་ཤི་རི་ནེ་བ་དང། བུ་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་ཀྱིས་གཙོ་བྱས་པའི་འབུམ་རམས་པའི་ལས་འཆར་དང་འབྲེལ་བའི་མི་སྣ་དང། གཞན་མཐོ་སློབ་ཁང་གི་འཛིན་སྐྱོང་དང་ལས་སློབ་རྣམས་མཉམ་ཞུགས་ཀྱིས་འབུམ་རམས་པ་མཐར་ཕྱིན་པ་རྣམས་ལ་འཕྲལ་སེལ་ཕྱག་འཁྱེར་གནང་བའི་རྟེན་འབྲེལ་མཛད་སྒོ་ཞིག་འཚོགས་སོང་ལ། སྐབས་དེར་མཐོ་རིམ་སློབ་ཁང་དེའི་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཀྱིས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། གོང་ས་ཏཱ་ལའི་བླ་མ་མཆོག་གི་ཐུགས་རྗེའི་བཀའ་དྲིན་དང། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་གཙོ་བྱས་པའི་འབྲེལ་ཡོད་རྣམ་པའི་སྐུ་ལས་བསྐྱོན་པ་ལ་བརྟེན་ནས། སྔོན་འགྲོ་ནས་བཟུང་འབུམ་རམས་པའི་སློབ་པ་མཐར་སོན་བྱུང་བར། དགའ་སྤོབས་སྐྱེ་བ་ཞིག་ཡིན་པའི་སྐོར་གསུངས་ཡོད་པ་རེད། གཙོ་བོ་བོད་ཀྱི་ཨ་མ་ལགས་ལྕམ་སྐུ་ཕྱོགས་བརྩིགས། གི་དགོངས་གཞི་དང་ཨ་ནེ། ད་ཅིག་ཕུགས་འདུན་དེ་ད་དེ་རིང་གཞི་ནས་མངོན་དུ་གྱུར་སོང་བསམ་པའི་ཅིག་ང་ཚོ་ཚོར་ཤུགས་ཆེན་པོ་བྱུང་དེ་ག་ནང་བཞིན་བོད་ཁྱིམ་གྱི་ངོས་ནས་ཡིན་ན། ད་ཅིག་བོད་པའི་ཆོས་དང་རིག་གཞུང་ཐོག་ལ་དམིགས་བསལ་སྐུ་ངལ་བསྐྱོན་ནས་ང་ཚོ་ཅིག་ཐོག་མར་ལ་ང་ཚོ་དམའ་རིམ། གཞི་རིམ་འོག་མའི་འཛིན་གྲྭ་གི་སློབ་ཚན་ཚང་མ་བོད་སྐད་ཐོག་ལ་བསྒྱུར་ནས་སློབ་ཁྲིད་བྱེད་ཐུབ་ཡག་གི་ཆ་རྐྱེན་བྱུང་བ་རེད། ད།

དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་ནས་རླུང་སེམས་ཕྲ་མོ་ལ་བརྟེན་ནས་བཏགས་པའི་ང་ཙམ་གྱི་བདག་ལ་དཔྱད་པ་དང། ས་རཱ་མཐོ་སློབ་ཁང་གི་དགེ་རྒན་བསོད་ནམས་རྒྱལ་མཚན་ལགས་ནས་རྒྱལ་བ་སྐུ་འཕྲེང་རིམ་བྱོན་དང་མན་ཇུ་གོང་མའི་བར་གྱི་འབྲེལ་བའི་གནས་བབ་ཀྱི་འཕོ་འགྱུར་ལ་དཔྱད་པ་དང་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་ཚེ་དབང་སྟོབས་ལགས་ནས་རྭ་སྟག་དོན་རྐྱེན་དང་བོད་བསྟན་སྲིད་གཉན་འཕྲང་ཅན་གྱི་ལོ་བཅུ་བདུན་ཆུ་ཟོས་ཤོར་བའི་གནད་དོན་ལ་དཔྱད་པ་གནང་བ། གཞན་འབུམ་རམས་པའི་ལག་ཁྱེར་བཞེས་མཁན་ནོར་གླིང་མཐོ་སློབ་ཀྱི་སློབ་སྤྱི་ཟུར་པ་སྨན་ཤར་བློ་གྲོས་ལགས་ནས་ཐང་བོད་འབྲེལ་བའི་གནས་བབ་ལ་ཞིབ་འཇུག་གནང་བ་དང་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་བརྡ་འཕྲིན་དུས་རབས་དང་མཐུན་པའི་བོད་ཀྱི་དཔེ་མཛོད་རིག་པའི་འཛིན་སྐྱོང་ལམ་ལུགས་ལ་དཔྱད་པ་དང་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་སློབ་དགེ་དཀོན་མཆོག་ལགས་ནས་རྗེ་ཙོང་ཁ་བའི་སྙན་ངག་ཞིབ་འཇུག་གནང་བ་དང་ཏཱ་ལའི་བླ་མ་མཐོ་སློབ་ཁང་གི་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་རྨང་གཞིའི་སྒོ་ནས་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གནང་ཡོད་པ་རེད། སྦང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དེ་ནི་སྤྱི་ལོ་ཉིས་སྟོང་དྲུག་ལོར་སློབ་གཉེར་ཁང་དེ་འཛུགས་སྐྲུན་བྱ་རྒྱུར ྋགོང་ས་མཆོག་ནས་མ་དངུལ་གྱི་ས་བོན་བསྩལ་བ་དང ྋསྐུའི་གཅུང་མོ་རྗེ་བཙུན་པདྨ་ལགས་ཀྱིས་སྐུ་ལས་བསྐྱོན་པ་སོགས་ལ་བརྟེན་ནས་མཐོ་རིམ་ཁང་དེའི་འཛུགས་སྐྲུན་གནང་སྟེ་གཙོ་བོ་བོད་ཀྱི་བྱིས་པ་རྣམས་ལ་འཛིན་རིམ་བཅུ་གཉིས་སློབ་མཐར་བྱུང་བའི་རྗེས་སུ་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་སོགས་ལ་སློབ་སྦྱོང་སྤྲོད་ཆེད། མཐོ་སློབ་གང་དེ་གསར་འཛུགས་གནང་བཞག་པ་དང་མཐོ་སློབ་གང་དེ་རིམ་བཞིན་གཙུག་ལག་སློབ་ཁང་དང་དེ་རྗེས་སྦང་ལོར་གཙུག་ལག་སློབ་ཁང་གི་ཁོངས་གཏོགས་སུ་ངོས་འཛིན་གནང་སྟེ། ད་ལྟའི་བར་མཐོ་སློབ་དེ་ནས་གནའ་དེང་གཉིས་ཀྱི་ཤེས་ཡོན་ལ་བསླབ་པ་མཐར་ཕྱིན་བྱུང་བའི་སློབ་མ་སུམ་བརྒྱ་ཙམ་བྱུང་ཡོད་པ་རེད། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ་རྒྱ་ནག་གཞུང་གིས་ཏཱ་ལའི་ཁ་བྲལ་ལ་རྒྱབ་སྐྱོར་བྱེད་མཁན་དང་མགོ་གཉིས་མ་ཚོས་གཞུང་ཞབས་ལས་ཀར་ཐོ་འགོད་མི་ཆོག་པའི་ཆ་རྐྱེན་བཏོན་ཡོད་པ་དང་གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་དམ་དྲག་ག་ཚོད་ཅིག་བྱས་ནའང་བོད་མི་དང་རྒྱལ་བ་རིན་པོ་ཆེའི་འབྲེལ་བ་གཅོད་མི་ཐུབ་ལ། འདས་པའི་མི་ལོ་བདུན་བཅུ་ལྷག་གི་རིང་ལ་བོད་ལ་དབང་སྒྱུར་ཡང་ལེགས་གྲུབ་བྱུང་མེད་ཅེས་དཔྱད་བརྗོད་སྤེལ་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་འབྲེལ་ཡོད་མི་སྣར་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ལ་གསན་རོགས་གནང། གསན་པ་པོ་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ད་ལོའི་སྤྱི་ཟླ་བཅུ་གཅིག་པར་རྒྱ་ནག་གཞུང་གིས་གཞིས་ཀ་རྩེ་གྲོང་ཁྱེར་དུ་གྲོང་གསེབ་དར་རྒྱས་ཞེས་པའི་ལས་འཆར་ཞིག་ལ་གཞུང་གི་ལས་ཀའི་ས་མིག་ལྔ་བརྒྱ་ར་ལྔ་བཅུ་ང་བཞི་ཡོད་པ་དེར་ལས་བྱེད་པ་བསྡུ་ལེན་བྱ་རྒྱུའི་བརྡ་ཐོ་ཞིག་བཏང་ཡོད་པ་དང་བརྡ་ཐོ་དེ་ལྟར་ན་ལས་ཀ་བ་དེ་དག་གི་ལས་གནས་ནི་གྲོང་གསེབ་འཛུགས་སྐྲུན་ཆེད་མཁས་པ་དང་ཚན་རིག་ལག་རྩལ་མི་སྣ། སྨན་བཅོས་མི་སྣ། ཞིང་ལས་དང་གྲོང་གསེབ་ཀྱི་ལས་དོན་ཆེད་མཁས་པ། གྲོང་གསེབ་ཀྱི་བྱིས་པའི་སློབ་གསོ་མི་སྣ་བཅས་སུ་བསྐོ་རྒྱུ་ཡིན་ཚུལ་བརྗོད་ཡོད་ཀྱང། བརྡ་ཐོ་དེའི་ནང་གི་ཆ་རྐྱེན་གཙོ་བོ་ཞིག་ནི་ལས་ཀར་ཐོ་འགོད་བྱེད་མཁན་ཚོས་གོང་ས་མཆོག་དང་ཁ་བྲལ་བའི་ལས་འགུལ་ལ་རྒྱབ་སྐྱོར་དང་ངན་འབྲེལ་བྱེད་མཁན་ཚོས་ཐོ་འགོད་བྱེད་མི་ཆོག་ཅེས་ཁ་གསལ་ནས་བཀོད་ཡོད་པ་རེད། དེའི་ཐད་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་དེའི་རིགས་ནི་རྒྱ་ནག་དམར་ཤོག་གཞུང་གིས་ལོ་མང་རིང་བོད་དུ་སྤེལ་དང་སྤེལ་བཞིན་པའི་སྲིད་ཇུས་ཤིག་ཡིན་ལ་སྲིད་ཇུས་དེ་བོད་རང་སྐྱོང་ལྗོངས་གཅིག་པུ་ཙམ་མིན་པར་བོད་ཁུལ་གཞན་དག་ཚང་མར་སྤེལ་བཞིན་ཡོད་ཅེས་འགྲེལ་བརྗོད་གནང་སོང། གཅིག་གོང་ལ་ཞུས་ཡག་གི་ཆ་རྐྱེན་དེ་ཚོ་གསར་བ་ཅིག་མ་རེད་བསམ་གི་སྔོན་མ་ནས་གཞུང་ཞབས་བསྡུ་ཡག་དང། བོད་རང་སྐྱོང་ལྗོངས་དེ་ཡིན་ན་ཡང་ཐ་ན་ད་བོད་རང་སྐྱོང་ལྗོངས་མ་ཡིན་པའི་བོད་ཀྱི་ས་ཁུལ་དེ་ཚོ་ལ་བོད་རིགས་དང་འབྲེལ་བའི་གཞུང་ཞབས་བསྡུ་དུས་སྒང་ལ་དེའི་ཆ་རྐྱེན་དེ་བཏོན་ཡོད་ཡ་དང་ད་ལྷག་པར་དུ་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ཆ་རྐྱེན་དེ་ཤུགས་ཆེ་རུ་འགྲོ་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ད་རྒྱ་ནག་གཞུང་གི་དམིགས་ཡུལ་ག་རེ་རེད་ཟེར་ན་ཨ་ནི་ད་བོད་ཀྱི་མི་རབས་གསར་བ་རྒྱ་ནག་གཞུང་ལ་ལས་ཀ་བྱེད་མཁན་དེ་ཚོ་དང་ཨ་ནི་ད་བཙན་བྱོལ་གྱི་སྒྲིག་འཛུགས་དང་ཨ་ནི་རྒྱལ་བ་རིན་པོ་ཆེ་དང་བར་ཐག་གསལ་བོ་བཟོ་དགོས་ཡ།

ཨ་ནི་ལྷག་བསམ་རྣམ་དག་ཡིན་པ་དེས་རྒྱབ་ལྗོངས་འདྲ་བོ་ཆགས་བསྡད་ཡོད་རེད་བསམ་གི་འདུག་དེ་འདྲ་ཡོད་ཙང་ཨ་ནི་རྒྱ་ནག་གཞུང་གིས་ད་མ་ནི་དྲང་དྲང་བྱས་དེ་འདྲ་ཆ་རྐྱེན་བཏོན་བསྡད་ཡོད་རེད། ད་དེ་འདྲ་གི་ཆ་རྐྱེན་དེ་གཞུང་ཞབས་པ་བསྡུ་ཡག་དེ་འདྲ་གཅིག་པུ་མ་རེད་བོད་པ་དང་འབྲེལ་བའི་ལས་གཞི་ག་འདྲ་ཅིག་ཡིན་ན་དེ་ཚོ་ལ་ཨ་ནི་ཆ་རྐྱེན་དེ་བཏོན་བསྡད་ཡ་དེ་གསལ་བོ་རེད་ད་དཔེ་བཞག་ན། ད་ལྟ་བོད་ནང་ལ་དྲག་ཆས་ཞུ་ཡོད་ཡག་གི་ཅིག་ཁོང་ཚོ་ལ་རྣམ་གྲངས་ཟེར་ཡག་དང། དེ་གི་ཆ་རྐྱེན་ནང་ལོགས་ལ་ཡང་དེ་འདྲ་གི་ད་མང་པོ་ཅིག་བཏོན་བསྡད་ཡོད་རེད་ད། འདི་ཞི་ཅིན་ཕིང་གི་དབང་སྒྱུར་འོག་ནས་རྗེས་འདེད་འདྲ་བོ་ཅིག་ཆགས་བསྡད་ཡོད་ཡ་མ་གཏོགས་ཅིག་ད་ལྟ་ལས་འགུལ་གསར་བ་ཅིག་ཡིན་པ་དེ་འདྲ་མཐོང་གི་མི་འདུག་ལ། དེ་བཞིན་དུ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་འདས་པའི་མི་ལོ་བདུན་ཅུ་ལྷག་གི་རིང་བོད་ལ་དབང་བསྒྱུར་བྱས་ཏེ་མི་སེར་སྤེལ་ཡུལ་གྱི་སྲིད་བྱུས་རིགས་གང་ཐུབ་ཅི་ཐུབ་ཀྱིས་སྤེལ་ཡོད་ནའང་བོད་ལ་དོན་དམ་པའི་དབང་བསྒྱུར་ཐུབ་མེད་པ་དང་ལྷག་པར་དུ་བོད་མིའི་སེམས་ཁུགས་མེད་པ་གསལ་བོ་རེད་ཅེས་ཞིབ་བརྗོད་སྤེལ་ཡོད་གི།

རྒྱ་ནག་དམར་ཤོག་གཞུང་གིས་བོད་ས་ཧྲིལ་བོ་དབང་བསྒྱུར་ནས་མི་ལོ་བདུན་ཅུའི་རྗེས་སུ་བོད་མི་ལ་ཁེ་བཟང་ཉག་གཅིག་རག་མེད་པ་དང་ཐ་ན་རང་གི་སྐད་ཡིག་ཙམ་ཡང་སྲུང་མི་ཐུབ་པའི་གནས་སུ་ལྷུང་ནས་འཚོ་ཐབས་མེད་པའི་གནས་སྟངས་ཆགས་ཡོད་ཅེས་ཞིབ་བརྗོད་སྤེལ་སོང། ད་རྒྱ་ནག་གི་ཉིན་རྟགས་ང་ཚོ་བསམ་བློ་སྒྱུར་ཡག་གི་སློབ་གསོ་ཉིན་འདི་ཉིན་རྟགས་ཡུན་རིང་པོ་ཅིག་སྤེལ་ཡོད་རེད་ད་ལོ་ངོ

ཐེངས་འདིར་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་བརྡ་ཐོ་དེའི་ནང་ས་དམིགས་དེ་དག་གི་ནང་ནས་གྲོང་གསེབ་ཡར་རྒྱས་ཆེད་ལས་མི་སྣ་བརྒྱ་ར་སུམ་ཅུ་སོ་ལྔ་དང་ཚན་རིག་ཆེད་ལས་མི་སྣ་ཉིས་བརྒྱ་ར་སུམ་ཅུ་སོ་ལྔ་གྲོང་གསེབ་སྨན་བཅོས་མི་སྣ་སུམ་ཅུ་སོ་དགུ་ཞིང་ལས་ཆེད་མཁས་པ་བཞི་བཅུ་ཞེ་ལྔ་དང་གྲོང་གསེབ་དགེ་རྒན་བརྒྱ་ཐམ་པ་བཅས་བསྐོ་རྒྱུ་ཡིན་པ་བཀོད་ཡོད་གི་བོད་ནང་གི་གཞུང་ཞབས་ས་མིག་ཁག་ཏུ་རྒྱ་རིགས་དང་བོད་རིགས་གཉིས་ཀས་ཡིག་རྒྱུགས་གཏོང་ཆོག་གི་ཡོད་སྟབས་རྒྱ་རིགས་མི་འབོར་མང་བ་དང་ཚོད་རྒྱུགས་ཀྱི་འདྲི་ཤོག་ཀྱང་རྒྱ་ཡིག་རྐྱང་བའི་ཐོག་བཀོད་ཡོད་པས་ཡིག་རྒྱུགས་གཏོང་མཁན་བོད་མི་མང་བོ་ཞིག་ལ་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་བྱུང་གི་ཡོད་པ་རེད། གཞན་ཡང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་བོད་རང་སྐྱོང་ལྗོངས་ཟེར་བས་མི་མང་གི་ངོས་ནས་སྲིད་གཞུང་ལ་བསམ་འཆར་བསྡུ་ལེན་བྱས་པ་ཞིག་བསྒྲགས་པའི་ནང་དུ་བསམ་འཆར་གྱི་བརྒྱ་ཆའི་བརྒྱད་ཅུ་ལྷག་སློབ་ཆེན་མཐར་ཕྱིན་རྗེས་ལས་ཀ་མི་རག་པའི་ལས་ཞུགས་ཀྱི་གནད་དོན་ཡིན་པའི་སྐོར་བཀོད་ཡོད་པ་རེད།